ད་རེབ་ཆུ་རུད་ཀྱི་ལས་རིམ་འདི་ན་ལུ་གཉན་སེ་མི་བྱམས་དང་སྤུན་སེམས་འདི་ཚོ་ག་ར་ལུ། སེ་མི་སྐྱོན་བཅོས་ཀྱི་མཚན་འདི་གི་ན་ན་ལུ་ཅའི་མ་སི་དང་ཁྲིད་འདི་གི་བས། ད་རེ་ང་བཅས་ཚུ་ག་ར་གི་ན་ན་ལེ་ར་སེམས་བཙུགས་འདི་གི་བས། ཆེ་ཕམ་སྤུན་ཆ་འདི་ཚུ་གི། ལས་གཞོམ་བྱིས་པའི་གཉན་སེ་འཇིམ་རུ་བྱིས་པའི་བྱིན་སྐྱོན་བཅོས་ཀྱི་ཆེ་ག་ར་ལུ་ན་མ་སི་མེ་ཅི་ལ་སྦོམ་ན་འོང་སེ་ཤུ་ནི།

སེམས་གཙུག་བདེ་བའི་ཉན་ཏིག་བའི་ཡི་འོམ་རུ་བྱེད་པས་བྱིན་བྱེད་ག་ར་གི་ན་ན་ལེ་ར། སེམས་ཀྱི་ན་ན་ལེ་ར་བྱེད་ཀྱི་ན་མ་སེམས་མེད་ཀྱི་བྱིན་རླབས། བདུད་རྩི་མེ་དགའ་ཚོལ་འཇུག་བདེ་བའི་བྱད་ཕམ་སྤིན་ཆ་དུས་ཚོད་ཀྱི་ལས་གཞོམ་ཅི་བས་བསྟན་ཏེ་བཅུག། ཁ་ཆེ་བ་ར། བྱད་ཕམ་སྤིན་ཆ་དུས་ཚོད་ཀྱི། བདུད་རྩི་མེད་ཀྱི་ང་རྗེ་འཁྲིལ་བའི་ཁ་ལེ་རླབས་རུ་བྱེད་པས་བྱིན་ཧི་ཚི་རླབས། ཉན་ཡང་ཅི་བ་ན་ང་རྗེ་ཚུལ་གྱི་ན་མ་སེམས་སྦྲུལ་གྱི་སྒོ་ལས་པས་ང་རྗེ་ཚུལ་གྱི་ན་མ་སེམས་མེད་ཀྱི་ཁྲིམས་ང་རྗེ་གི་གཟུགས་ཁ་ལུ་བྱུམ།

འདི་བཀའ་ཡམ་ཤ་ལབ་བདག་ལུ་ང་ཆེ་ཚུལ་གྱིས་རྣམ་མ་སེམས་མེད་ཀྱི་ལ་བ་ཤིས་ཏེ་སྡོད་བདག་ཏིང་ནི་བས་མ། ཀུ་འདི་གཏམ་བདག་ལུ་ང་ཆེ་ཀུ་འདི་འཇོག་བདག་ལུ། ག་ཏི་འདི་ང་ཆེ་གི་འདི་གཟུ་མེད་ཀྱི་ལྕགས་འདི་འཇོག་འོ་ཡིན་མིན་ན། འདི་གཟུམ་ཅིག་ང་ཆེ་ཚུལ་གྱིས་བམ་པི་ཚད་དུ་ཚུལ་གྱིས་སེམས་ཀྱི་ན་ན་ལེ་ར་མནོ་བསམ་ལས་གཞོམ་བྱེད་པའི་རྟགས་འདི་བས་ལ་ལན་ཐབས་འདི་ཡོད་པས་འོང་གོ། ད་འདི་གཟུ་མེད་ང་ཆེ་ཚུལ་གྱིས་ན་ན་ལེ་ར་རྣམ་མ་སེམས་མེད་ཀྱི་དྲུས་ཀྱི་སྒོ་ལས་བས་ང་ཆེ་ཚུལ་གྱིས།

དབུ་ནི་གི་དྲན་གླུ། དུས་སུ་མེད་ཀྱི་བྱིན་རླབས། ད་རེས་ན་བ་གི་ལས་རིམ་གི་ནང་ཞིང་ཆེ་ཕམ་སྤུན་ཆ་དུས་ཚོད་ཀ་ར་གླུ་སྐུ་གཟུགས་བཟང་པོ་དང་ཁྲིད་རིགས་པས་ད་རེས་ལོག་དུས་ཆེ་ཀ་ར་གླུ་སྣ་མ་བསམ་མེད་ཀྱི་སེམས་ཀི་ཏོག་ཏོག་དགའ་ཏོག་ཏོག་བས་ཆེ་ཕམ་སྤུན་ཆ་དུས་ཚོད་དོ་རུ་ར་ང་བཅས་ཀི་ཀ་གླུ་ཉན་ནི་གི་དྲན་གླུ་ཆེ་ཕམ་སྤུན་ཆ་དུས་ཚོད་ཀི་སྣ་མ་བསམ་མེད་ཀི་སེམས་གཙུག་ཏུ་ཉན་བྱེད་མི་གོ་ལ་བས་ལས་ཤ་ཀ་དྲན་བྱེད་ས་ཞུ་ནི་ཨིན།

ངེད་ཀྱི་སེམས་ཀྱི་ནང་ན་ལས་ར་ལ་ལན་ཐབས་འདི་སྣང་སེ་ངག་གི་བྱུག་འདི་བའི་ཡུལ། འདི་བཅམ་གྱིས་མིན། དུ་རུ་ར་ང་ཅི་ཨུང་མུ་ད་ཐུལ་འདི་བའི་སྣ་མ་སེམས་མེད་ཀྱི་སེམས་སྣ་མ་སེམས་མེད་བཅུ་འོ་འདི་ང་བཅད་ཀྱི་སྣ་མ་སེམས་རོ་རམ་ལེམ་ཨི། འདི་བཅམ་གྱིས་མ་ཏོ་ང་བཅད་ཀྱི་ལབ་འདི་ཚུ་ཡ་ཐུགས་ཤིམ་ད་སྐྱོན་བཅོས་ཆོས་ལུགས་སྣ་མ་སེམས་མེད་ང་ང་ལུ་བཅབ་ཟས་འདི་སྣང་སེ་དོན་ནཱ་ལེནྡྲ་སྔགས་ཀྱི་སྐད་ཆ་བསྡུས་པའི་སྐྱོན་བརྗོད་བྱ་ར་གི་ཀུམ་དི་ལོ་སྔགས་ཀྱི་སྨོན་ལམ་བཏབ་བསྡུས་པའི་ཡུལ་སེ་ལ་བི་གོ་ལའི་སྔ་ཕྱི་ག་རེ་ཧ་གོ་བསྡུས་པའི་ཡུལ་འདི་ཅམ་ཅི་མེན། དོ་རུ་ར་སྔ་ཕྱི་གི་རྟགས་དེ་ཇོ་བོ་རུ་ཞེས་པ་ཅན་ག་གཅིག་གི་དོན་དུ་བདུད་རྩི་མེད་ཀྱི་སྡུག་བསྔལ་དང་དཀའ་བསྔལ་འདི་ཚུལ་གྱི་ལུགས་གཅིག་ལོགས་གཅིག་ར་སྔགས་ལུགས་དོན་ནཱ་ལུགས་མ་ལུགས་ཐེམ་མོ། འདི་དོན་ནཱ་ལེནྡྲའི་སྔགས་ལུགས་ཐེམ་མི་ག་ཨིན་མོ།

ང་བཅས་ཀྱི་ལག་ལེན་འཐབ་སྟེ་འགྱོཝ་དང་མཐུན་ནི་བས་འདི་ལག་ལེན་འཐབ་དང་མཐུན་ནི་བས་གནམ་མེད་ས་མེད་ཀྱི་མ་བཏུབ་བཏུབ་ཀྱི་ལཱ་འདི་ཚུ་ང་བཅས་ཕམ་སྤུན་ཆ་འདི་ཚུ་ལུ། ང་བཅས་ཀྱི་ལག་ལེན། ཏཱ་བུ་ར་དེ་བཟུམ་མའི་འབད་དེ་བ་ར་ཡི། དེ་རྐྱངམ་ཅིག་མེན་དོ་རུང་ར། མར་དོང་ན་ལུ་འཐེན་མི་འདི་ག་ཨིན་མོ་ཟེར་སླབ་རུ་ཅི་ཅིན་ལོག་ཅི་ལོག་ཅི་ར་ང་ལུ་ལོག་སྟེ་མར་འཐེན་མི་དོན་དག་ག་ཅི་ཨིན་མོ།

ཆོས་ལྔ་ལུགས་རོ་རམས་པའི་གཟུགས། འདི་ཅམ་ཅི་མེད་ངེས་ཀྱི་སེམས་ཀྱི་ནང་ན་ལ་ར་རྣམ་གསུམ་དགའ་ཚོར་བཅུ་བའི་སྒོ་ལས་པས། ཆོས་ཀྱི་ལུགས་རྣམ་མ་སངས་མེད་ཀྱི་ངང་གིས་ལུགས་འདི་ཚུལ་མཐུན་བསྡུས་པའི་ཡུལ་ཡུལ་ཚུལ་བསླབ་པའི་སྒོ་ལས་པས་འདི། ད་རེས་ཀྱི་ང་ཅག་གི་གསུང་ཧྃ་གི་དཀྱིལ་བཏབ། ལེའུ་གལ་ཆེ་བཞི་གི་ནང་ན་ལ་ཕོ་རྟགས་འདི་འཇོག་ད་ལུ་ང་ཅི་ཚོ་ག་ཧ་ར་གི་ལས་གཞོམ་བྱེད་པའི་ཧྃ་གོ་བདེ་བའི་ཡུལ། འདི་ཅམ་ཅི་མེན་དོ་རུ་ར་ང་ཅག་གི་ལུགས་ག་གི། འདི་གཟུ་མེད་ཀྱི་ལེའུ་གལ་ཆེ་བཞི་གི་ཨང་བཅུ་གསུམ་གྱི་ནང་ལས་རྟགས་འདི་འཇོག་ད་ལུ་འདི་ག་ལྷུ་རྣམ་མ་སངས་མེད་ཀྱི་ང་ཅག་དགུ་དྭངས་མ་གི།